ལས་རིམ་ནས་གསན་ཞུ་གི་ཡིན་པ་རེད། མི་དམངས་རྣམ་པ་ཚོ། འདི་ཨ་ས་ཀའི་བ་ནི་ལས་རིམ་ནི་ཁྱེད་རང་ཚོ་ལ་ཨ་ས་སྟེར་མཁན་གྱི་ལས་རིམ་དྲང་པོ་གྱི་འགྲོ་སྟངས་དང།

ཡེ་གེ། ཀ་ཀལ། དིན་གི། ས་ཆ་འདི་བ་ཡུལ་རེད། མི་གེ། འདི་ལས་རིམ་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ།

ཡང་ང་ཡབ་དཀོན་མཆོག་གི་དོན་ལ་སྨོན་ལམ་ཅིག་ཞུ་གི་ཡིན་ནོ་ཞེས། ཡབ་དཀོན་མཆོག་ཁྱེད་ལ་ཕྱག་འཚལ་ལོ། ཡབ་དཀོན་མཆོག་གི་འགྲོ་སྟངས་ཀྱི་ཐོག་ནས་ང་ཡང་དེ་རིང་འདིའི་རེ་དྲུག་གི་བར་ནས་མི་མང་ཚང་མའི་གི་བར་ལ་སླེབས་པའི་སྐབས་ལ་རོགས་རམ་བྱེད་གནང་བ་དེ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས། ངའི་གི

བདུད་རིགས་ལ་ཧ་ལ་སྐྱུར་རོགས་གནང་རོགས་གནང་ཞེས་མན་མ་སེམས་མ་ན་ཁོ་གིས་ཡང་ང་ལ་དེ་ག་དེ་བཙོག་པ་བེད་སྤྱད་གི་བསམ་བློ་ཁོས་གི་བཏང་མཁན་རེད་དེའི་ཐོག་ལ་ཁྱོད་གི་ང་མི་མང་ཚང་མའི་གི་བར་ལ་ང་རང་གི་འདི་ཡེ་ཤུ་ཁྱོད་རང་གི་འགྲོ་སྟངས་དེ་ངའི་མི་མང་ཚང་མའི་གི་བར་ལ་སླེབས་པའི་གི་སྐབས་ལ། ཁྱེད་རང་གི་རོགས་རམ་གནང་རོགས་གནང་གནས་རེད་ང་ཡང་མི་མང་ཚང་མའི་གི་བར་ནས་ཁྱོད་ལ་ཡང་འདི་རེ་སྒྲུ་བའི་ཐོག་ནས་སྨོན་ལམ་བྱེད་ཞུ་གི་ཡིན་ནོ་ཞེས་ཨ་མེན། ཡ་ད་དེ་རིང་གི་འདི་རེ་སྒྲུ་བའི་ཐོག་ནས་ཡང་ང་ཡབ་ཡེ་ཤུ་བའི་མདུན་གི་ཐོག་ནས་འོ་དེ་ཅིག་ཁེབས་ཏེ་འོང་བ་རེད་དཀོན་མཆོག་གི།

རྒྱུ་བ་ཁོང་གིས་གནང་པ་རེད་ཁོང་གིས་རང་གི་ཁྱིམ་གྱི་འགྲོ་སྟངས་དང་ཕྱི་ཚང་གི་ཁོང་གི་སྟེར་མཁན་ཐོག་ནས་འོ་རང་གི་ཁོང་གི་དོན་དག་གི་ཐོག་ལ་འགྲོ་དགོས་ཀྱི་ཡིན་པ་རེད། དེ་ལ་ཡབ་ཡེ་ཤུ་གི་འདི་གསུངས་གནང་དེ་འདུག་ཨེ་ཁོང་གི་རྩ་རང་ལ་འོ་རང་གཞུག་ཁུག་དགོས་ཀྱི་ཡོད་དོ་ཞེས་ཡབ་ཡེ་ཤུ་གི་འདི་གི་དོན་ལ་མི་མང་ཚང་མ་འོ་རང་འགྲོ་ཁུག་ན་དེ་ཡག་པོ་ཡོང་བ་རེད་མེད་དེ་དཀོན་མཆོག་གི་གསུངས་གནང་དེ་ཡོད་པ་རེད། ཡབ་ཡེ་ཤུ་གི་དོན་ལ་མི་མང་ཚང་མ་ལ་ཕེབས་རོགས་གནང་བྱས། ང་དེ་ག་ལ་གསུང་རབ་ཞུ་གི་ཡིན་ནོ་ཞེས་ཡབ་ཡེ་ཤུ་གི་དོན་ལ་ཡབ་ཡེ་ཤུ་གི་བཀའ་ལ་ཡབ་ཡེ་ཤུ་གི་འགྲོ་སྟངས་ལ Bible འདི་ལམ་རེད Bible འདི་ཅི་མ་སེ་མ་ན Bible འདི་ལག་པ་ལ་ཁེར་ནས་གང་ལ་མ་ན་ཨོ་རང་ཅི་དོན་དག་ལ་མ་ནི Bible ཁུར་ནས་འགྲོ་དགོས Bible འདི་ཨོ་རང་གི་སྦྱིང་བལ་དག་གི་གསུང་རབ་རེད།

དེ་ནས་ཨོ་རང་ལ་རྒྱབ་སྐྱོར་ཡག་པོ་བྱེད་དགོས་ཡོད་དོ་ཞེས་མི་ཚང་པོས་སྨྲས་པས་ཨོ་རང་ལ་ཡིད་ཆེས་ཡག་པོ་བྱེད་དགོས་ཡོད་དོ་ཞེས་སྨྲས་ཏེ་ཁོ་ཚོས་གསུངས་གནང་དུ་ཡོད་པ་རེད། མི་མང་ཚང་མས་དགག་པར་ལ་ཁོ་ཚོ་སླེབས་དགོས་ཡོད་དོ་ཞེས་ཁོ་ཚོ་ཅི་ཚང་གོ་ལ་ཁོ་ཚོའི་ཐུགས་རྗེ་གཟིགས་དགོས་ཡོད་དོ་ཞེས་ཨོ་རང་ལ་དེ་ཡབ་ཡེ་ཤུ་གི་དོན་ལ་མི་མང་ཚང་མ་རེ་ཕེབས་རོགས་གནང་སྨྲས་ཏེ་ང་ཡང་དེ་རིང་གི་དེའི་དུས་ཚོད་ལ་ཁྱོད་ཚོ་མི་མང་ཚང་མ་ལ་ཞུ་གི་ཡིན་ནོ་ཞེས་དེས་སྨྲས་ཏེ་ཡང་དུས་ཚོད་འདི་རེད་དེ་རིང་གི་དུས་ཚོད་འདི་རེད་ཡང་འཚོ་གཞེས་འཚོ་གཞེས་ཕེབས་ཀྱི་འདུག་དེ་དུས་ཚོད་ལ་མི་མང་ཚང་མ་དེ་ཡང་ཕེབས་གནང་ཟིན་ང་འདི་ལ་ཐུགས་རྗེ་ཆེ་ཞུ་གི་ཡིན་ནོ་ཞེས། ཡང་སང་ཉིན་འདི་གའི་བར་ལ་མི་མང་ཚང་མ་གི་བར་ལ་ཡབ་ཡེ་ཤུ་གི་དོན་གྱི་འགྲོ་སྟངས་དང་ཡབ་ཡེ་ཤུ་གི་དོན་གྱི་ཅི་ཚང་གོ་ཞིག་ཡང་ང་ཁེར་ནས་འོང་གི་ཡིན་ནོ་ཞེས། དེ་ཐོག་ནས་ཁྱེད་ཚོ་མི་མང་ཚང་མ་དེ་ཕེབས་གནང་ཟིན་དེ་ལ་ཕེབས་རོགས་གནང་ཟིན་ཡོག་ལས radio མང་པོ་ཉན་ཟིན་དེ་ལ་ང་ཡང་འོར་ཆེ་ཞུ་གི་ཡིན་ནོ་ཞེས་སང་ཉིན་འདི་གི་སྐབས་ལ་མི་མང་ཚང་མའི་གི་བར་ལ་ང་སླེབས་གི་ཡིན་ནོ་ཞེས་དེ་ལ་ཁྱ་ཐུགས་རྗེ་ཆེ་ཞུ་གི་ཡིན་པ་རེད་ཡང་སང་ཉིན་དེ་གི་དུས་ཚོད་གི་ནང་ལ་ཁྱེད་ཚོ་མི་མང་ཚང་མའི་གི་བར་ལ་ཡང་སླེབས་པའི་སྐབས་ལ་ཡང་ཨོ་རང་ཡབ་ཡེ་ཤུ་གི་དོན་གི་འགྲོ་སྟངས་དང་དཀོན་མཆོག་གི་འགྲོ་སྟངས་སྡོད་སྟངས་དང་ཅི་ཚང་གོ་ཞེས་ཡང་ཁེར་ནས་ང་ཁྱེད་ཚོ་མི་མང་ཚང་མའི་ག་བར་ལ་ང་སླེབས་གི་ཡིན་པ་རེད། radio ཉན་མཁན་གི་མི་མང་འདི་དུས་ཚོད་དེ་ནས་གཏམ་དང་ཡབ་ཡེ་ཤུ་གི་ཆོས་ཀྱི་གསུང་རབ་ཚང་མ་སྨྲས་ཏེ་དུས་ཚོད་དེ་དེ་རྫོགས་པ་རེད། དེ་རིང་གི་ལས་རིམ་ལ་ཕེབས་གནང་ནས་དེ་ལ་ང་ཡང་ཐུགས་རྗེ་ཆེ་ཞུ་གི་ཡིན་ནོ། སང་ཉིན་ཡང་འདི་གའི་དུས་ཚོད་ལ་ཨོ་རང་ཚང་མ་ཡང་ཨ་ས་གི་སན་ཏེས་དང་འགྲོ་སྟངས་དང་ཅི་ཚང་གོ་ཁྱེར་ནས་ང་ཡང་འོང་གི་ཡིན་ནོ། ཐུགས་རྗེ་ཆེ།

གཞན་དག་གི་ལས་རིམ་ལ་མཇལ་གི་རེད། དེ་རིང་གི་ང་ཁྱོད་ཚོ་མི་མང་ཚང་མ་ལ་དགུང་སངས་ཞུ་གི་ཡིན་ནོ་བཀྲ་ཤིས་བདེ་ལེགས།